གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་པ་སྨིན་དྲུག་ཟླ་བའི་ཚེས་པ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་དབྱངས་སྒྲོན་ལགས་ཀྱིས་འགོ་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ལ་རྒྱལ་སྤྱིའི་དགེ་འདུན་པའི་ལྷན་ཚོགས་ཀྱི་ཚོགས་མགོན་དུ་དབུ་བཞུགས་མཛད་གཏན་འཁེལ་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཁ་སང་རེས་གཟའ་མིག་དམར་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི་ནུབ་ཕྱོགས་གྲོང་ཁྱེར་སན་ཧྥི་རན་སི་སི་ཀོའི་རྒྱལ་སྤྱིའི་གནམ་ཐང་ལ་འབྱོར་མ་ཐག་བོད་མི་དང་ཡུ་གུར་བ་ཧོང་ཀོང་གི་དོན་གཉེར་བ་དེ་བཞིན་རྒྱ་ནག་གཞུང་དང་ལྟ་སྤྱོད་ཐ་དད་འཛིན་མཁན

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་དགེ་འདུན་པའི་ལྷན་ཚོགས་ཀྱི་ཚོགས་མགོན་དུ་དབུ་བཞུགས་མཛད་གཏན་འཁེལ་བའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་འདི་སྙན་སྒྲོན་ཞུ་གི་ཡིན།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རིང་མིན་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་ནས་ཉི་ཤུ་རྩ་གསུམ་བར་ཉིན་གྲངས་བཞི་ཡི་རིང་གནས་མཆོག་རྡོ་རྗེ་གདན་དུ་ཚོགས་གཏན་འཁེལ་བའི་རྒྱལ་སྤྱིའི་དགེ་འདུན་པའི་ལྷན་ཚོགས་ཐོག་ཚོགས་མགོན་དུ་དབུ་བཞུགས་མཛད་རྒྱུ་ཡིན་འདུག་ཅིང་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་སྤྱི་ཟླ་བཅུ་གཉིས་ཚེས་བཅོ་ལྔ་ཙམ་ལ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་མཛད་རྒྱུ་ཡིན་འདུག ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་གི་ཆོས་ལུགས་ཕན་ཚུན་གུས་བརྩི་དང་འཆམ་མཐུན་ཡོང་རྒྱུར་ཐུགས་འགན་ཞལ་བཞེས་གནང་དང་གནང་མུས་ཡིན་པ་བཞིན་དཔལ་ལྡན་དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤེ་ཡའི་སྡེ་ཚན་གྱི་འབྲེལ་མཐུད་པ་སྦྱིན་པ་རྒྱ་མཚོ་ལགས་ཀྱིས། ད་རེས་ལྷན་ཚོགས་དེའི་བརྒྱུད་ནས་ནང་པ་ཕན་ཚུན་དབར་འཆམ་མཐུན་ངང་གནས་རྒྱུ་ཙམ་མ་ཟད། རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་ཀྱི་དགེ་འདུན་པའི་དབར་ཤེས་ཡོན་བརྗེ་ལེན་དང་བགྲོ་གླེང་གནང་གི་ཡོད་པ་འགྲེལ་བརྗོད་གནང་བྱུང། དེའི་ཐོག་ལ་ད་ཆོས་ལུགས་མཐུན་སྒྲིལ་གནང་གི་དང་ནང་པ་གིས་ནང་པ་ཕར་ཚུར་བཅས་ལ་མཐུན་སྒྲིལ་བྱེད་ཡ་དེ་གཙོ་བོ་དེའི་གླིང་ཀན་པཱ་ཡ་དེ་ད་པཱ་ལི་དང Sanskrit བརྒྱུད་པ་དེའི་ཡུལ་ཕྱོགས་དགེ་འདུན་པ་ནང་པ་ཕར་ཚུར་བགྲོ་གླེང་གནང་ཡ་དང་ཕར་ཚུར་གྲོགས་པོ་ཡག་པོ་ཆགས་ཡ་དང་དེའི་ཐོག་ལ། འབད་བརྩོན་བྱེད་ཡ་ཆེད་དུ་ཡིན། ད་རེས་རྒྱལ་སྤྱིའི་རང་བཞིན་གྱི་ནང་པའི་དགེ་འདུན་པའི་ལྷན་ཚོགས་དེའི་ཐོག་དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤེ་ཡ་ཡི་འབྲེལ་མཐུད་པའི་སྡེ་ཚན་དང། རྒྱལ་སྤྱིའི་ནང་པའི་ལྷན་ཚོགས། ཏཱ་ལའི་བླ་མའི་བོད་དང་རྒྱ་གར་གནའ་བོའི་རིག་གཞུང་ལྟེ་གནས་ཁང། སིང་ག་ལ་ཡི་ནང་པའི་ལྷན་ཚོགས། སིང་ག་པུར་ནང་པའི་ལྟེ་གནས་ཁང། རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས། སོག་པོའི་ནང་པའི་ཐེབས་རྩ་ཁང། ཧྥ་རན་སི་ཞི་བདེའི་འོད་སྣང། ཀོ་རི་ཡ་ཡི་བསླབ་གསུམ་བཤད་སྒྲུབ་གླིང། ཐའེ་ཝན་བོད་བརྒྱུད་ནང་བསྟན་མཐུན་ཚོགས། དེ་བཞིན་ཝེ་ཏི་ནམ་གངས་སེང་ལྟེ་གནས་ཁང་སོགས་རྒྱལ་ཁབ་ཕྱི་ནང་གི་ནང་པའི་ཚོགས་པ་སུམ་ཅུ་ཐུན་མོང་གི་གོ་སྒྲིག་འོག་འཛམ་གླིང་ས་ཕྱོགས་གང་སར་གནས་པའི་ནང་པའི་ཆོས་བརྒྱུད་འཛིན་མཁན་དགོན་སྡེ་ཁག་ཉིས་སྟོང་ལྷག་གི་ཆོས་ལུགས་ཀྱི་དབུ་ཁྲིད་དང་སྐུ་ཚབ། གནད་ཡོད་མི་སྣ་སོགས་མཉམ་ཞུགས་གནང་གི་ཡོད་འདུག། ཡང་ཐེངས་འདིའི་རྒྱལ་སྤྱིའི་དགེ་འདུན་པའི་ལྷན་ཚོགས་ཐོག་ལས་འཆར་གཙོ་བོ་བཞི་ནི། རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་ཀྱི་དགེ་འདུན་པའི་དབར་ཤེས་ཡོན་བརྗེ་ལེན་དང་བགྲོ་གླེང་གནང་རྒྱུ་དེ་ཡིན་པ་དང། ལས་གཞི་འདི་ནི་དེ་སྔ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དབུ་འབྱེད་ཀྱིས་འབྱུང་འགྱུར་ལོ་ལྔའི་རིང་རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་ཀྱི་དགེ་འདུན་པའི་དབར་ཤེས་ཡོན་བརྗེ་ལེན་གནང་ཡུལ་ཞིག་ཏུ་གྱུར་ཡོད་ཅིང་ད་རེས་ལྷན་ཚོགས་ཐོག་ད་རེས་ལྷན་ཚོགས་ཐོག་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་ཀྱི་དགེ་འདུན་པ་ལྔ་བཅུ་ལྷན་ཞུགས་གནང་རྒྱུ་ཙམ་མ་ཟད་ཕྱོགས་གཉིས་ཀྱི་དབར་ཤེས་ཡོན་བརྗེ་ལེན་གྱི་ལས་གཞི་ཡི་ལོ་རིམ་གཉིས་པ་དེ་བཞིན་དབུ་འབྱེད་གནང་གི་ཡོད་འདུག།

དེ་ཡང་ཚེས་ཉི་ཤུ་རྩ་དགུ་དང་སུམ་ཅུ་ཉིན་གཉིས་ཀྱི་སྔ་དྲོ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་ཡི་ཆོས་འབྲེལ་བསྩལ་རྒྱུ་དང་ཚེས་སུམ་ཅུ་སོ་གཅིག་ཉིན་གྱི་སྔ་དྲོ་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་བཀའ་དྲིན་བསྩལ་རྒྱུ་ཡིན་པ་མ་ཟད་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་རྒྱལ་སྤྱིའི་ལོ་གསར་ཉིན་རྡོ་རྗེ་གདན་གྱི་དུས་འཁོར་དབང་ཆེན་གསུང་ཆོས་ར་བའི་ནང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་གཏན་འཁེལ་འདུག།

བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་དང་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་དེ་བཞིན་གློག་བརྙན་བཟོ་སྐྲུན་པ་མགོ་ལོག་འཇིགས་མེད་ལགས་ལ་ཨ་མི་རི་ཀའི་རྒྱལ་ཡོངས་མང་གཙོ་ཐེབས་རྩ་ཚོགས་པས་བློ་སྟོབས་ཀྱི་གཟེངས་རྟགས་བྱ་དགའ་གནང་འདུག་ལ་ཁོང་གིས་གཟེངས་རྟགས་བྱ་དགའ་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བཙོན་འཇུག་བྱས་པ་དང་འཆི་སྐྱོན་བྱུང་བ་རྣམས་ཀྱི་ཚབ་ཞུས་ནས་བཞེས་གནང་སྐོར་འདི་ཟླའི་ཚེས་དགུ་ཉིན་ཨ་རིའི་རྒྱལ་ཡོངས་མང་གཙོ་ཐེབས་རྩ་ཁང་གིས་གནས་ཚུལ་སྤེལ་གནང་འདུག་མགོ་ལོག་འཇིགས་མེད་ལགས་ནི་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་ཞིག་དང། རྒྱ་ནག་དམར་པོའི་གཞུང་འཛིན་གྱི་སྡུག་སྦྱོང་མནར་གཅོད་འོག་ནས་འཚོ་གནས་ཐུབ་པའི་མི་སྣ་ཞིག་ཡིན་པ་དང་ཁོང་ལོ་ཤས་སྔོན་བོད་ནས་བཙན་བྱོལ་ནང་བྲོས་བྱོལ་དུ་ཕེབས་ཐུབ་ཡོད་པ་རེད། ཁོང་གིས་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་དོན་གྲུབ་དབང་ཆེན་ལགས་ཀྱི་ལྷན་དུ་ཕྱི་ལོ་ཉིས་སྟོང་བརྒྱད་ལོར་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་རྒྱལ་སྤྱིའི་ཨོ་ལམ་པིག་རྩེད་འགྲན་མ་བྱས་ཙམ་གྱི་གོང་ལ་འཇིགས་བྲལ་ཞུ་བའི་གློག་བརྙན་བཟོ་སྐྲུན་གནང་ཡོད་པ་དང་གློག་བརྙན་དེའི་ནང་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་རྣམས་ལ་མི་སྤྱོད་ལས་འདས་པའི་དྲག་གནོན་དང་སྡུག་སྦྱོང་མནར་གཅོད་བཏང་དང་གཏོང་བཞིན་པའི་གནད་དོན་ཁག་གི་སྐོར་བོད་ནང་གི་བོད་མི་རྣམས་ཀྱིས་ཞལ་གསང་པོའི་ཐོག་ནས་གསུངས་པའི་གློག་བརྙན་ཞིག་ཡིན་པ་རེད། མགོ་ལོག་འཇིགས་མེད་ལགས་ཀྱིས་འཇིགས་བྲལ་ཞུ་བའི་གློག་བརྙན་དེ་དོན་གྲུབ་དབང་ཆེན་ལགས་ཀྱི་ལྷན་དུ་བཟོ་སྐྲུན་གནང་བར་བརྟེན་ནས། རྒྱ་ནག་གཞུང་གིས་ཁོང། ཕྱི་ལོ་ཉིས་སྟོང་བརྒྱད་ནས་ཕྱི་ལོ་ཉིས་སྟོང་བཅུ་གཉིས་བར་ཐེངས་མ་གསུམ་འཛིན་བཟུང་བཙོན་འཇུག་ཞུས་ནས་སྡུག་སྦྱོང་མནར་གཅོད་ཚད་ལས་འདས་པ་བཏང་བའི་མཐའ་མར་ཁོང། ཁོང་བཙན་བྱོལ་ནང་བྲོས་བྱོལ་དུ་ཕེབས་ཐུབ་ཡོད་པ་རེད། བཙན་བྱོལ་ནང་ལ་ཡང་མགོ་ལོག་འཇིགས་མེད་ལགས་ཀྱིས་བོད་དོན་འཐབ་རྩོད་དང་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་ལས་འགུལ་མུ་མཐུད་ནས་སྤེལ་དང་སྤེལ་བཞིན་ཡོད་པ་རེད་ལ། འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གི་ལྷན་དུ་ཕྱག་ལས་གནང་སྟེ་བོད་ནང་གདུག་རྩུབ་ཆེན་པོའི་སྒོ་ནས་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་འགན་ཡོངས་རྫོགས་རྒྱ་ནག་དམར་པོའི་གཞུང་ལ་ཡོད་སྐོར་གསུང་གི་ཡོད་རེད། ཡང་བོད་མི་ཆབ་སྲིད་བཙོན་ཟུར་བཞི་ཡང་བསྐྱར་འཛིན་བཟུང་གིས་དུས་ཡུན་ལོ་གཉིས་རིང་བཙོན་འཇུག་གི་ཁྲིམས་ཐག་བཅད་པའི་སྐོར་བཞུགས་སྒར་དྷརྨ་ས་ལ་ནས་བསྟན་འཛིན་ཕག་སྒྲོན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་གསན་རོགས་གནང། རྒྱ་ནག་གཞུང་གིས་བཅད་བགོས་བྱས་པའི་སི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་གསེར་རྟ་རྫོང་ཁེས་སྐོར་ཡུལ་ཚོའི་ཨ་བོད་དཀྱིལ་རི་སྒོ་སྡེ་བ་ནས་ཡིན་པ་རྒྱལ་ལོ་དང་ཚེ་རྡོ་བ་མོ་ཀོ་རི་བཅས་བསྐྱར་དུ་རྒྱུ་མཚན་ཁ་གསལ་གང་ཡང་མེད་པར་འདི་ལོ་སྤྱི་ཟླ་དགུ་བ་ནང་འཛིན་བཟུང་བྱས་འདུག་ཅིང། དེའི་གོང་ཁོང་ཚོའི་སྤྱི་ལོ་ཉིས་སྟོང་ཉིས་རྩ་གཉིས་སྤྱི་ཟླ་བརྒྱད་པའི་ནང་འཛིན་བཟུང་གིས་ཟླ་བ་དྲུག་ཙམ་བཀག་ཉར་བྱས་རྗེས་འདི་ལོའི་ཟླ་བ་བདུན་ནང་གློད་གྲོལ་བཏང་ཡོད་ཀྱང་སླར་ཡང་སྤྱི་ཟླ་དགུ་བ་ནང་འཛིན་བཟུང་རྗེས་མི་རེ་དུས་ཡུན་ལོ་གཉིས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ། བཙན་བྱོལ་ནང་ཡོད་པའི་འབྲེལ་ཡོད་བོད་མི་ཁག་ཅིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། སྤྱི་ལོ་ཉིས་སྟོང་ཉིས་རྩ་གཉིས་སྤྱི་ཟླ་བརྒྱད་པའི་ཚེས་ཉིས་རྩ་བཞི་ཉིན། བོད་མི་དེ་དག་གིས་ཡུལ་དེའི་རི་མགོར་བསང་གསོལ་དང་ལབ་རྩེ་བསྟོད་པ་ཆོས་ཕྱོགས་ཀྱི་ཞབས་རིམ་སོགས་བསྒྲུབས་པའི་ཉེས་མིང་འོག་རྒྱ་ནག་གཞུང་གིས་ཁོང་ཚོའི་ཟླ་བ་དྲུག་རིང་བཀག་ཉར་རྗེས་གློད་གྲོལ་བཏང་ཡོད་པ་རེད་སྐབས་དེར་འཇུ་བཟུང་བཀག་ཉར་བྱས་པའི་ཁོངས་སུ་ལོ་ན་ལྔ་བཅུ་ང་གཉིས་ཡིན་པའི་བོད་མི་ཕྱུག་དར་ལགས་སུ་བཀག་ཉར་དང་དྲི་རྩད་སྐབས་ཉེས་རྡུང་ཚབས་ཆེན་ཕོག་སྟེ་གཟའ་འཁོར་གཅིག་གི་མཚམས་རྗེས་སུ་བཀག་ཉར་ཁང་དེ་གའི་ནང་འདས་གྲོངས་སུ་གྱུར་ཡོད་པ་རེད། གནས་ཚུལ་མཁོ་སྤྲོད་པས་མུ་མཐུད་འགྲེལ་བརྗོད་བྱུང་བར་གཞིགས་ན་འདི་ལོའི་སྤྱི་ཟླ་དགུ་པའི་ནང་རྒྱལ་ལོ་དང་ཚེ་རྡོ་བ་མོ་ཀ་རི་བཅས་བསྐྱར་དུ་འཛིན་བཟུང་བྱས་རྗེས་དུས་ཡུན་ལོ་གཉིས་རེའི་བཙོན་དུ་ཁྲིམས་ཐག་བཅད་འདུག་པ་མ་ཟད་ཁྲིམས་བཤེར་དང་ཁྲིམས་ཆད་སྐབས་ནང་མི་སོགས་ལ་བརྡ་ལན་སྤྲད་མི་འདུག་འོན་ཀྱང་ཁྲིམས་ཁང་གང་ནས་ཁྲིམས་ཐག་བཅད་མིན་གནས་ཚུལ་ཁ་གསལ་མེད་པ་རེད་འོན་ཀྱང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཤེས་རྟོགས་བྱུང་བར་གཞིགས་ན་བོད་མི་བཞི་པོ་དེ་ད་ལྟའི་སྐབས་སི་ཁྲོན་གཡག་རྔ་བཙོན་ཁང་ནང་བཙོན་འཇུག་བྱེད་མུས་ཡིན་འདུག། སྤྱི་ལོ་ཉིས་སྟོང་ཉིས་རྩ་གཉིས་ལོར་བཀག་ཉར་ཁང་ནང་འདས་གྲོངས་སུ་གྱུར་བའི་ཕྱུག་དར་གྱི་ནང་མི་ཚོས་ཕྱུག་དར་ནི་གསེར་རྟ་རྫོང་གི་ཉེན་རྟོག་པས་གཅར་རྡུང་འོག་དམར་གསོད་བཏང་ཡོད་པ་བརྗོད་བཞིན་ཡོད་ནའང་གསེར་རྟ་རྫོང་གི་ཉེན་རྟོག་པས་དེ་ལྟར་ངོས་ལེན་བྱས་མེད་པ་རེད་འོན་ཀྱང་ཕྱུག་དར་འདས་གྲོངས་སུ་གྱུར་རྗེས། ཁོ་པའི་ཕུང་པོ་གང་མགྱོགས་རྩིས་ལེན་བྱེད་ཅེས

ཧོང་ཀོང་གི་དོན་གཉེར་བ་དེ་བཞིན་རྒྱ་ནག་གཞུང་དང་ལྟ་སྤྱོད་ཐ་དད་འཛིན་མཁན་རྒྱ་མི་བཅས་མི་སྣ་བཅུ་གྲངས་ཤིག་གིས་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་དང་ཤར་ཏུར་ཀི་སི་ཐན་གྱི་རྒྱལ་དར་སོགས་ཕྱར་བ་དང་ཞི་ཡི་དཔལ་འབྱོར་འདི་ནི་མི་གསོད་ཁྲག་སྦྱོར་ཐོག་བཟོས་པ་ཡིན་སྐོར་འབོད་ཚིག་འཁོད་པའི་འཕྲེད་དར་སོགས་ཕྱར་ནས་ངོ་རྒོལ་སྐད་འབོད་གནང་སྟེ་བསུ་བ་བྱས་འདུག་བོད་རང་བཙན་སློབ་ཕྲུག་ཚོགས་པས་རྗེས་སུ་གསར་འགོད་བསྒྲགས་གཏམ་ཞིག་སྤེལ་བའི་ནང།

རེས་གཟའ་མིག་དམར་ཉིན་གྱི་ཕྱི་དྲོའི་ཆུ་ཚོད་གསུམ་དང་སྐར་མ་བརྒྱད་ཐོག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་སྣུམ་འཁོར་སན་ཧྥྲན་སིས་ཀོའི་རྒྱལ་སྤྱིའི་གནམ་ཐང་ནས་ཕྱི་ལ་འདོན་སྐབས་དོན་གཉེར་བ་རྣམས་ཀྱིས་བོད་རང་བཙན་བོད་རང་བཙན་ནམ Free Tibet Free Tibet ཞེས་པ་དང Free East Turkestan ནམ་ཤར་ཏུར་ཀི་སི་ཐན་ལ་རང་བཙན་དགོས་པ Free Hong Kong འམ་ཧོང་ཀོང་ལ་རང་བཙན་དགོས་པ་སོགས་ཀྱི་འབོད་ཚིག་སྒྲོག་ནས་ཞི་ཅིན་ཕིང་ལ་ངོ་རྒོལ་སྐད་འབོད་གནང་འདུག་ཡང་དེའི་སྐར་མ་གསུམ་གྱི་རྗེས་སུ་ཞི་ཅིན་ཕིང་གི་སྣུམ་འཁོར་རྒྱལ་སྤྱིའི་གནམ་ཐང་ནས་ཕྱིར་ཐོན་ནས་འགྲོ་སྐབས་བོད་པའི་གཞོན་སྐྱེས་བཞི་ཡིས་བོད་རང་བཙན་ནམ Free Tibet ཞེས་འབོད་ཚིག་འཁོད་པའི་སྟོད་གོས་གྱོན་ནས་སྣུམ་འཁོར་ཞིག་གི་ཐོག་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་ཆེན་པོ་ཞིག་སྒྲེང་འཛུགས་གནང་ཐོག་བོད་རང་བཙན་བོད་རང་བཙན་ཞེས་པའི་འབོད་ཚིག་སྐད་གསང་མཐོན་པོའི་ངང་ནས་སྒྲོག་གནང་འདུག་རྒྱ་ནག་དམར་ཤོག་ཚོགས་པའི་དཔོན་རིགས་ཚོས་ཟླ་བ་མང་པོའི་རིང་སྲིད་འཛིན་ཞི་ཅིན་ཕིང་ཨ་རིར་ཡོང་སྐབས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྔོན་འགོག་བྱ་རྒྱུའི་ཐབས་ཤེས་མང་པོ་བྱེད་མིན་ལ་མ་ལྟོས་པར་ཞི་ཅིན་ཕིང་གིས་རྒྱ་ནག་ནང་གདུག་རྩུབ་དྲག་གནོན་ཆེ་བའི་སྲིད་བྱུས་འཛིན་བཞིན་པར་བརྟེན་ནས་ཁོ་པ་ཨ་རིའི་གྲོང་ཁྱེར San Francisco ཡི་རྒྱལ་སྤྱིའི་གནམ་ཐང་ལ་འབྱོར་མ་ཐག་པའི་སྐར་མ་སུམ་ཅུའི་ནང་ཚུད་ལ། ཁོ་པར་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཐེངས་མ་གཉིས་གནང་འདུག་དེ་རིང་གཟའ་ལྷག་པའི་ཉིན་ཨ་རིའི་སྲིད་འཛིན་དང་རྒྱ་ནག་གི་སྲིད་འཛིན་གཉིས་མཇལ་འཕྲད་གནང་སྐབས་ངོ་རྒོལ་འགོ་ཁྲིད་གནང་མཁན་ཚོས་བོད་མི་དང་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་མི་རིགས་རྒྱ་མི་རིགས་ཀྱི་ཚོགས་པ་སོགས་མཉམ་འབྲེལ་སྒོ་ནས་གཞི་རྒྱ་ཆེ་བའི་ངོ་རྒོལ་ལས་འགུལ་སྤེལ་འཆར་འདུག། ཡང་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་དམག་དོན་དང་དཔལ་འབྱོར་སོགས་གནད་དོན་མང་པོའི་ཐོག་མ་མཐུན་པའི་དངངས་འཚབ་ཡོད་བཞིན་པ་དང་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པའི་སྐབས་དེར་ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གཉིས་དེ་རིང་གཟའ་ལྷག་པའི་ཉིན་ཨ་རིའི་ནུབ་ཕྱོགས་གྲོང་ཁྱེར། San Francisco། ནང་མཇལ་འཕྲད་གནང་འཆར་འདུག་ཨ་རི་དང་རྒྱ་ནག་ཕྱོགས་གཉིས་ཀས་སྲིད་འཛིན་རྣམ་གཉིས་མཇལ་འཕྲད་གནང་བ་ནས་གྲུབ་འབྲས་ཆེན་པོ་སོན་པའི་ཚོད་དཔག་བྱེད་ཀྱི་མེད་ན་ཡང། ཡུལ་གྲུ་གཉིས་ཀྱིས་ད་བར་སེལ་མ་ཐུབ་པའི་ཐའེ་ཝན་དང་ལྷོ་རྒྱ་ནག་རྒྱ་མཚོ་ཨིས་ར་ཨེལ་དང་ཧ་མཱ་སི་གཉིས་བར་གྱི་དམག་འཁྲུག་ར་ཤི་ཡས་ཡུ་ཀེ་རེན་ནང་དྲག་པོའི་བཙན་འཛུལ་བྱས་པ་བྱང་ཀོ་རི་ཡ་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སོགས་ཀྱི་སྐོར་བཀའ་བསྡུར་གནང་འཆར་འདུག་སྲིད་འཛིན་རྣམ་གཉིས་ཁེ་ས་གཟའ་མིག་དམར་ཉིན་ཨ་རིའི་གྲོང་ཁྱེར་སན་ཧྥི་རན་སིས་ཀོའི་ནང་མཁའ་ལམ་བརྒྱུད་ཕེབས་འབྱོར་བྱུང་ཡོད་པ་དང་རྒྱ་ནག་གི་སྲིད་འཛིན་ཨ་རིའི་ནང་ལོ་དྲུག་གི་རྗེས་སུ་ཕེབས་པ་ད་རེས་ཐེངས་དང་པོ་དེ་ཡིན་པ་དང་ཁོང་གཉིས་ཀྱིས་གྲོང་ཁྱེར་འདིའི་ནང་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ལམ APEC ཞེས་པའི་ཆེས་མཐོའི་ཚོགས་འདུའི་ནང་ལྷན་བཞུགས་གནང་ཞོར་ལ་ཟུར་མཇལ་གནང་འཆར་འདུག་ཡང་ཆེས་མཐོའི་དཔལ་འབྱོར་གྱི་ཚོགས་ཆེན་འདིའི་ནང་རྒྱལ་ཁབ་ཉི་ཤུ་རྩ་གཅིག་གི་དབུ་ཁྲིད་རྣམས་དང་ཁེ་གཉེར་ལས་ཁང་ཁག་གི་འགོ་ཁྲིད་བརྒྱ་ཕྲག་མང་པོས་སྲིད་འཛིན་རྣམ་གཉིས་རང་ཕྱོགས་ལ་བསླུ་ཐབས་བྱེད་འཆར་ཡང་འདུག་ཡང་གྲོང་ཁྱེར San Francisco ཡི་རྒྱལ་སྤྱིའི་གནམ་ཐང་ནས་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་འཚོགས་ཡུལ་བར་གྱི་ལམ་བུ་ཡོངས་རྫོགས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་འགོ་ཁྲིད་པའི་རྒྱ་ནག་དམར་ཤོག་ཚོགས་པའི་གཞུང་འཛིན་གྱི་སྲིད་ཇུས་ཁག་ལ་ངོ་རྒོལ་རྔམ་སྟོན་བྱེད་མཁན་ཚོས་ཁེངས་ཡོད་ཅིང་དེ་ནི་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ཞི་ཅིན་ཕིང་ཨ་རི་ནང་ཡོང་བའི་སྐབས་དང་མི་འདྲ་བའི་མཐོང་ཚུལ་ཞིག་ཡིན་འདུག། ཨེ་ནས་སྲིད་འཛིན་རྣམ་གཉིས་ཟུར་མཇལ་གནང་ས་དེ་ནི་ཨ་རིའི་གྲོང་ཁྱེར San Francisco ཡི་ཕྱི་ལོགས་དང་ས་ཆ་ཁུག་ཀྱོག་ཞིག་ལ་བདམས་ཡོད་པ་དང་དེ་ཡང་གཙོ་བོ་བདེ་འཇགས་སྲུང་སྐྱོབ་ཆེད་ཡིན་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ་དེ་རིང་གི་ལེ་ཚན་འདིའི་ནང་བོད་ཀྱི་བླ་ན་མེད་པའི

རང་རྒྱུད་ལ་སྐྱེ་བའི་སྨོན་པ་གཙོ་བོར་བསྟན་པའི་སྟབས་ཀྱིས་སྐབས་འདིར་སྨོན་པ་བྱང་ཆུབ་ཀྱི་སེམས་བསྐྱེད་ཀྱི་ཡོད་པ་དང་དེ་ནི་བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས་སེམས་ཅན་ཐམས་ཅད་བདག་གིས་མགྲོན་དུ་གཉེར། ཞེས་སོགས་ཀྱིས་སེམས་ཅན་གྱི་དོན་བསྒྲུབ་པར་གྱུར་ན་སྙམ་པའི་སྨོན་འདུན་གྱི་བསམ་པ་ལས་འདས་ཏེ་བདག་གིས་སེམས་ཅན་ཐམས་ཅད་ཀྱི་དོན་ཁུར་དུ་བླངས་ཏེ་དེ་དག་ཐམས་ཅད་གཉེན་མཐར་ཐུག་ཏུ་ལྟ་བའི་སྟོབས་ཀྱིས་རང་ཉིད་འཚང་རྒྱ་བ་ལ་གཞན་དོན་བྱེད་སའི་ཡུལ་དེ་དག་ཁྱིམ་ནང་ལ། མགྲོན་པོར་བོས་པ་ནང་བཞིན་གྱིས། སེམས་ཅན་དེ་དག་བདག་གི་བྱང་ཆུབ་ཀྱི་སྤྱོད་པ་ལ་སློབ་པའི་དངོས་གཞི་ཡིན་པའི་ཕྱིར་ན་བདག་གིས་དུས་གསུམ་དུ་བསགས་དང་གསོག་འགྱུར་གྱི་དགེ་བའི་རྩ་བ་ཇི་སྙེད་ཅིག་ཡོད་པ་རྣམས་ལན་ལ་རེ་བ་མེད་པར། སེམས་ཅན་དེ་དག་གི་ཕྱིར་དུ་བསྔོས་ཏེ་གཞན་དོན་ཁུར་དུ་འཁྱེར་བའི་བྱང་ཆུབ་ཀྱི་སྤྱོད་པ་མཆོག་ཏུ་གྱུར་པ་དེ་ལ་དངོས་སུ་འཇུག་པའི་སེམས་ཐག་བཅད་པ་ཡིན་ཕྱིར་འཇུག་པ་བྱང་ཆུབ་ཀྱི་སེམས་སུ་བཞག་དགོས་པ་སྟེ། སྐབས་འདིར་སྤྱིར་བཏང་གི་སངས་རྒྱས་དང། བྱང་ཆུབ་སེམས་དཔའ་རྣམས་ཀྱི་མཛད་པ་འཕྲིན་ལས་ལ་ཡི་རང་བྱས་པ་ཙམ་ལས་འདས་ཏེ་དེ་དག་གི་སྤྱོད་པ་ལ་རང་ཉིད་འཇུག་པའི་ཕྱིར་དུ་བྱང་ཆུབ་སེམས་དཔའི་སྡོམ་པ་བླང་བར་འདོད་པ་དེ་ཡིན་ལ་བྱང་ཆུབ་སེམས་དཔའི་སྡོམ་པ་ནི་ལུས་དང་ངག་གི་ལས་གཙོ་བོར་བྱས་པའི་སོ་ཐར་གྱི་སྡོམ་པ་དང་གཏན་ནས་མི་འདྲ་བར་སེམས་ཀྱི་འགྱུ་བ་རེ་རེས་སྡོམ་པ་བླང་བ་དང་གཏོང་བ་གཉིས་ཆ་ཡོང་གི་ཡོད་པའི་ཕྱིར་ན་བདག་ལ་བསྟོད་པ་དང། གཞན་ལ་སྨོད་པ་ལ་སོགས་པ་བྱང་ཆུབ་སེམས་དཔའི་སྡོམ་པའི་མི་མཐུན་ཕྱོགས་ཀྱི་རྩ་ལྟུང་བཅོ་བརྒྱད་གསུངས་པ་དེ་དག་ངོས་འཛིན་བྱས་ཏེ་ཉེས་སྐྱོན་དེ་དག་གིས་མ་གོས་པར་འབད་བརྩོན་བྱ་རྒྱུ་གལ་ཆེན་ཡིན་པ་དང་གསང་སྔགས་ཀྱི་སྐབས་སུ་ཡང་དབང་ཞུ་སའི་རྡོ་རྗེ་སློབ་དཔོན་ལ་བརྙས་པར་བྱེད་པ་དང་རྡོ་རྗེ་སྤུན་གྲོགས་ལ་འཁུ་ལྡོག་བྱེད་པ་དད་ལྡན་གྱི་སེམས་ཅན་སུན་འབྱིན་པ་ལ་སོགས་པ་སྔགས་ཀྱི་རྩ་ལྟུང་བཅུ་བཞི་དང། སྦོམ་པོ་བརྒྱད་ལ་སོགས་པ་དེ་དག་ཀྱང་སྔགས་ཀྱི་སྡོམ་པའི་མི་མཐུན་ཕྱོགས་ཡིན་པའི་ཕྱིར་ན་དེ་དག་ངེས་པར་བྱས་ནས་ཉེས་ལྟུང་དེ་དག་མི་འབྱུང་བ་དང། བྱུང་བའི་ཚེ་ན་འཕྲལ་དུ་བཤགས་པ་བགྱིས་ཏེ་སྡོམ་པ་བསྐྱར་དུ་ལེན་པ་སོགས་ཀྱི་རིམ་པ་གསལ་ཞིང་གསལ་བོར་བསྟན་པ་ནི། ཚན་པ་འདིའི་ནང་གི་ལམ་སྟོན་གཙོ་བོ་དེ་ཡིན།
ད་སྔགས་ཀྱི་དབང་ཐོབ་པ་ཡིན་ན། བླ་མར་བརྙས་སྨོད་བསླབ་བྱར་ཁྱད་གསོད་བྱེད་སྤུན་ལ་སྐྱོན་བརྗོད་འགྲོ་ལ་བྱམས་པ་སྤོང་སྨོན་འཇུག་སེམས་གཏོང་ཞིང་མ་སྨིན་གསང་སྒྲོག་རང་གི་ཕུང་པོ་བརྙས། ཞེས་སོགས་ཀྱི་ཡང། རྩ་ལྟུང་བཅུ་བཞི་འདི་ཡིས་དེ་ཡང་དོགས་སུ་མི་འདྲ་རེད། ད་ཨ་མདོ་འདི།

བདུད་རྩི་ཁུག་པ་ཞིག་ཤོག། དཀོན་མཆོག་གསུམ་ལ་བདག་སྐྱབས་མཆི། སྡིག་པ་ཐམས་ཅད་སོ་སོར་བཤགས། འགྲོ་བའི་དགེ་ལ་རྗེས་ཡི་རང། སངས་རྒྱས་བྱང་ཆུབ་ཡིད་ཀྱིས་བཟུང། སངས་རྒྱས་ཆོས་དང་ཚོགས་མཆོག་ལ། བྱང་ཆུབ་བར་དུ་བདག་སྐྱབས་མཆི། རང་གཞན་དོན་ནི་རབ་སྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་བགྱི།

ན་དེང་དུས་བདག་ཚེ་འབྲས་བུ་ཡོད་མི་ཡི་སྲིད་པ་ལེགས་པར་ཐོབ། དེ་རིང་སངས་རྒྱས་རིགས་སུ་སྐྱེས་སངས་རྒྱས་སྲས་སུ་ད་གྱུར་ཏོ། ད་ནི་བདག་གིས་ཅི་ནས་ཀྱང་རིགས་དང་མཐུན་པའི་ལས་བརྩམས་ཏེ་སྐྱོན་མེད་བཙུན་པའི་རིགས་འདི་ལ་རྙོག་པར་མི་འགྱུར་དེ་ལྟར་བྱ། ནི་ལོང་བས་ཕྱག་དར་ཕུང་པོ་ལས་ཞེས་སོགས་མར་གསུངས་ནས། ནི་གཞུག་གི་དེ། བདག་གིས་དེ་རིང་སྐྱོབ་པ་ཐམས་ཅད་ཀྱི་སྤྱན་སྔར་འགྲོ་བ་བདེ་གཤེགས་ཉིད་དང་ནི་བར་དུ་བདེ་ལ་མགྲོན་དུ་བོས་ཟིན་ལྷ་དང་ལྷ་མིན་ལ་སོགས་དགའ་བར་གྱིས། ནི། ཞུ་དུས་སེམས་ཅན་ཚང་མ་ལོག་ལ་བ། སོ་སོའི་ནི། ཚང་མ་ལོག་གཉེན་དུ་བལྟས།

སྐྱིད་ན་སྐྱིད་མཉམ་སྡུག་ན་སྡུག་མཉམ་བྱས་ནས་ང་ཚོ་ཚང་མ་ལོ་ཐར་པ་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་ང་ཚོ་ཚང་མ་ལོག་གི་པའི་ཁུར་མཉམ་ལེན་བྱས་ནས་འགྲོ་ཡ་ཡིན་ད་ཟེ་ཅིག་བསམ་བློ་བཏང་ཡོང་དུས་སོ་སོའི་སེམས་ལ་ཡ་དཔེ་ཅིག་ལྷོད་ལྷོད་རུ་ཆགས་ཡོང་གི་འདུག་ཤེས་སོང་ཨོ་ད་འདུག་སེ་ཡིན་ད།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནང་པ་སངས་རྒྱས་པའི་བྱུང་རབས་ལོ་རྒྱུས་ཀྱི་ཁྲོད་ཉམས་ལེན་གྱི་གཞུང་གོང་ན་མེད་པ་ཞིག་བྱུང་བ་ནི

སེམས་ཅན་ཐམས་ཅད་ལ་གཉེན་དུ་བརྟེན་ནས་ཡོང་སྐབས་རང་གི་སེམས་ཁམས་ལ་སྔར་མེད་པའི་ཞི་བ་དང། སྤོབས་པ་དང་སྤྲོ་བ་ལ་སོགས་པ་རང་བཞིན་གྱིས་འབྱུང་གི་ཡོད་པའི་དངོས་མྱོང་ལན་གཅིག་མིན་པར་གདམས་ཡོད་པ་ལྟར། དབང་གི་སྐབས་སུ་ཡང་རྩྭ་ཀུ་ཤ་འགྲེམས་སྟོན་བྱེད་པ་ལ་སོགས་པ་ཆོ་ག་དང་ཕྱག་ལེན་སྐོར་ཞིག་དེ་ཙམ་གྱིས

ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང། ཕྲུ་གུའི་འཚར་ལོངས་དང་འབྲེལ་ཕ་མ་ཚོས་འགན་འཁྱེར་སྟངས་སྐོར་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ལི་ཡ་ད་ཕྲུ་གུ་གསོ་སྐྱོང་བྱེད་པའི་སྐབས་ལ་ཨ་ནེ་ཕ་མས་དོ་སྣང་གནང་དགོས་ཡ་ག་རེ་ཡོད་མེད་ལྷག་པར་དུ་བོད་པའི་སྤུ་གུ་ཚོར་ལི་ཡ་བོད་པའི་ཕ་མ་ཚོས་སྐྱོང་སྟངས་དང་འབྲེལ་བའི་སྐོར་གྱི་སློབ་སྟོན་གྱི་ཚུལ་དུ་ལས་རིམ་གཅིག་སྙན་སྒྲོན་ཞུ་ཡ་ཡིན། དེའི་ནང་ལི་ཡ་ཨ་ནེ་ད་རེས་དགོངས་འཆར་དང་དགོངས་ཚུལ། ལམ་སྟོན་བཀའ་འདྲི་ཞུ་ས་དེ་མ་སུ་རི་བོད་ཁྱིམ་གྱི་དྲུང་ཆེ་ཟུར་པ་དང་སམ་བྷོ་ཊ་བོད་སློབ་ཚོགས་པའི་ངེས་སྟོན་པ་ཟུར་པ་ཀརྨ་ཆུང་བདག་ལགས་ཡིན་ཀརྨ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་རིག་འདི་ལགས། ད་ནམ་རྒྱུན་ནས་ཅིག་ཕྲུ་གུའི་ཤེས་ཡོན་དང་འབྲེལ་བའི་ལེ་ཚན་ཅིག་འདི་ནས་སྙན་སྒྲོན་ཞུ་གི་ཡོད་དུས་བོད་པའི་སྤུ་གུ་ཚོ་ཕ་མ་ཚོས་བདག་སྐྱོང་གནང་སྟངས་དང་ཅིག་ཕྲུ་གུ་སློབ་སྟོན་གནང་སྟངས་དེ་ཚོའི་ཐོག་ལ་ཡང་འཐུས་ཤོར་མ་འགྲོ་བའི་ཐུགས་ཁུར་ཚང་པོ་ག་འདྲ་རེ་ཅིག་ཡོད་ཡོད་མེད་སྐོར་ལ་ཡང་བཀའ་འདྲི་ཞུ་ཡ་ཡིན་པས་རྩ་བའི་ཕ་མ་ཟེར་མཁན་འདིས་སྤུ་གུ་ལ་ཡང

ཟེར་ཡས་དེ་ལྟར་འཛམ་བུ་གླིང་ནང་ལས་ཀའི་ནང་ནས་ལས་ཀ་དཀའ་ལས་ཁག་ཤོས་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག་ད་དེང་སང་ང་ཚོ་མཐུན་རྐྱེན་འཛོམས་པོ་རེད་ད་མང་པོ་ཅིག་ཡོད་རེད་དེ་ཡིན་ནའི་ང་ཚོའི་ཕ་མ་གཅིག་ལ་སྤུ་གུ་དྲུག་ཡོད་པ་ཡིན་ན་སྤུ་གུ་ལྔ་དྲག་དྲག་ཆགས་ཀྱི་རེད་དེ་གཅིག་བྱས་ན་སྤུ་གུ་དྲུག་པ་འདི་གིས་ནི་ང་ཚོ་མི་ཚང་སྒོ་གང་ཚང་གིས་བཀྲབས་ཀྱི་ཡས་དེ་འདི་གི་ལས་བྲེལ་ཡས་དེ་མི་འོང་རེད།

ལགས་རེད་ད་ཀརྨ་ལགས་ད་སྤུ་གུའི་སེམས་ཁམས་དང་དེ་འདྲའི་སྐོར་ལ་ཡང་ཞིབ་འཇུག་གནང་མཁན་ད་ཅིག་སློབ་སྦྱོང་གནང་མཁན་གྱི་ཕྱི་རྒྱལ་གྱི་མཁས་པ་འདི་ཚོས་དེའི་ཐོག་ལ་ཞིབ་འཇུག་མང་པོ་ཞིག་གནང་རྗེས་སུ་སོ་སོའི་ཐབས་ལམ་དེ་འདྲའི་ཁ་ཤས་ཀྱིས་ཐབས་ལམ་བཅུ་ཟེར་བ་རེད་ཁ་ཤས་ཀྱིས་བཅུ་གཉིས་ཟེར་བ་རེད་དེ་འདྲའི་ཐབས་ལམ་མང་པོ་སྟོན་གྱི་འདུག་ད་ཀརྨ་ལགས་ཀྱིས་ཐབས་ལམ་གསུམ་ཡོད་ཅེས་གསུངས་འདུག་གསུམ་དེ་ག་རེ་ཡིན། སྤྱིར་བཏང་གི་འགྲོ་བ་མིའི་གི་སྤུ་གུ་ཅིག་ཡར་སྐྱེས་པའི་རྗེས་ལ་ཁོ་རང་ཁོ་རང་གི་བསམ་བློའི་གི་ང་ཚོ་མ་ཚང་བའི་ཤེས་རབ་ནུས་པ་ཅིག་གི་ཐོག་ནས་ཁོ་རང་ཁོ་རང་སྤྱོད་པ་དེ་འདྲའི་ཅིག་མང་པོ་ཅིག

ཡིད་ཆེས་དེ་བསམ་བློའི་གི་འཁྱེར་སོ་དེ་མཐོང་གི་ཡོད་མ་རེད་འདི་ལས་ཐག་རིང་ནི་འདུ་ཤེས་དེ་མཐོང་གི་ཡོད་མ་རེད་སེམས་ཚོར་དེ་མཐོང་གི་ཡོད་མ་རེད་མཐོང་ཡས་དེ་དང། ཨ་ནི་ང་ཚོ་མ་ཚོ་ནས་འདི་མཉམ་པོ་ལ་ང་ཚོ་མ་ཚོ་ནས་སློབ་གསོ་རྒྱག་ས་དེ་སྤྱོད་པ་དེ་ལ་མ་གཏོགས་གཞན་པ་ལས་ཀ་ཁ་ཤས་ཅིག་ལས་འགྲོ་གི་ཡོད་པ་ཅིག་མཐོང་བསྡད་ཀྱི་འདུག་ངས་ཉམས་མྱོང་གི་ཐོག་ནས་ཞུས་པ་ཡིན་ན་དེ་འདྲ་ཡིན་དུས་ཀ་ལ་ང་ཚོ་ད་དུས་ནས་སྤྱོད་པ་འདི་ག་འདྲ་བྱས་ནས་སླེབས་ཀྱི་ཡོད་རེད། སྤྱོད་པ་འདི་འགུལ་སྐྱོད་གཏང་མཁན་ཅིག་སླེབས་ཀྱི་ཡོད་རེད། འགུལ་སྐྱོད་གཏང་མཁན་དེ་ག་རེ་རེད་ཟེར་ན་ནང་གི་སེམས་ཚོར་འདི་ཆགས་ཀྱི་ཡོད་རེད། སེམས་ཚོར་དེ་ག་འདྲ་ཞིག་སླེབས་ཀྱི་ཡོད་རེད་ཟེར་མེད་པ་བཟོ་ཡ་ཆེད་དུ་ལ། ང་ཚོས་སེམས་ཚོར་འདི་གི་དབང་གིས་ང་ཚོ་ལ་སེམས་འདི་ནང་ལོགས་ལ་ཡི་གེ་ཅིག་སླེབས་ཏེ་ཡི་གེ་འདི་ནང་སྤྱོད་པ་འདི་བཀྲུས་ཡོང་གི་འདུག་ཨ། དེ་འདྲའི་འདྲ་བོ་ཅིག་གོམ་པ་མ་ཟོས་ན་གསུམ་འདྲ་བོ་ཅིག་འདུག་ཟེར་གི་འདུག་སྤྱི་ཡོངས་ཀྱི་འགྲོ་བ་མི་ཡི་གི་སྤུ་གུ་གི་ཡིན་ནའི་ང་ཚོ་གསོ་སྐྱོང་དང་བྱེད་སྟངས་དེ་ག་རེའི་ཐོག་ལ་ཡིན་ནའི་དེ་འདྲའི་འདྲ་བོ་ཅིག་སླེབས་ཀྱི་འདུག་ཟེར་གི་འདུག།

ང་ཚོས་ཐད་ཀར་ཁོ་རའི་སྤྱོད་པ་འགྱུར་བ་གཏོང་བའི་ཐབས་ཤེས་བྱེད་ཀྱི་ཡོད་རེད། འདི་དེང་སང་གི་དུས་ཚོད་ལ་དཔེ་མི་སྲིད་དཀའ་ལས་ཁག་པོ་རེད་ཤག་བསམ་གྱི་འདུག་གང་ཡིན་ཟེར་ན་ད། ཉམས་ཞིབ་གནང་མཁན་འདི་ཚོས་ག་རེ་བཤད་ཀྱི་ཡོད་རེད་ད་དེང་སང་གི་ཡང་ན་སྤུ་གུ་འདི་ཚོ་ལ། དཀའ་ངལ་དེ་ཙམ་མེད་པའི་ཐོག་ནས་ཡར་ཅིག་ཕ་མས་དེ་ཡང་ན་གསོ་སྐྱོང་བྱས་ཡོང་གི་ཡོད་རེད། དེ་འདྲས་ཡིན་དུས་ཀ་ལ་དེ་ཚོ་ལ་ང་ཚོས་མ་བཟོད་ན་ཡིན། ལམ་སང་སྤྱོད་པ་འདི་ག་ལ་སྐད་ཆ་བཤད་ད་ག་ནང་བཞིན་ད་ང་ཚོའི་ཕ་མ་དེ་ཚོ་བྱེད་ཀྱི་ཡོད་རེད་བ་སློབ་གསོ་རྒྱག་ཡས་ཡོད་རེད་ད་ག་ནང་བཞིན་ནི་ཉེས་པ་བཏང་ཡས་རེད་ད་ག་འུ་ཐུག་ན་ནི་ཕྱག་འཇུ་གནང་ཡས་འདི་འདྲ་ཡོད་རེད་འདི་འདྲས་བྱས་བྱས་སྤུ་གུ་དེ་འགྱུར་བ་འགྲོ་གི་རེད་བསམ་རྩ་བ་ཉིད་ནས་འགྲོ་གི་མ་རེད་དེང་སང་ཉམས་ཞིབ་བྱེད་མཁན་དེ་ཚོ་བཤད་ཡོང་གི་འདུག་ག་གང་ཡིན་ཟེར་ན་འདི་ཚོ་འདྲས་ག་བ་ལ་འགྲོ་གི་རེད་ཟེར་ན་ཨ་ནི་དཀའ་ངལ་ཅིག་འཕྲད་བསྡད་མཁན་གྱི་ནི་ང་ཚོ་མི་ཚ་མི་རིགས་དེ་ཚོའི་ནང་ལོགས་ལ་འདི་འགྲོ་གི་རེད། དེང་སང་གི་དུས་ཚོད་ལ་འདི་འདྲ་རྩ་བ་ཉིད་ནས་འགྲོ་གི་ཡོད་མ་རེད་ལས་ཀ་ཚང་མ་ལས་སླ་བོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། དེའི་སྔོན་མ་ཡིན་ན་ག་རེ། སོ་སོ་དཀའ་ལས་བརྒྱབ་ཉམས་མྱོང་དེའི་སྟེང་ནས་ཨ་ནི་ཤེས་རྒྱ་དེ་གོང་མཐོར་དུ་འགྲོ་གི་ཡོད་རེད། དེང་སང་ཁྱོན་ནས་ཁོ་རང་ཉམས་མྱོང་མེད་པའི་ཐོག་ནས་ཨ་ཁུ་གུ་གུལ་རྩ་ལ་ཕྱིན་པ་ཡིན་ན་ཆ་ཚང་འདྲ་བོ་ཅིག་རག་གི་ཡོད་རེད། དེ་འདྲས་ཡིན་དུས་ལ། ང་ཚོས་ཀྱི་འདི་ལ་ཏྲི་ཕེག་ཏར་ཅིག་ལབ་ཡོད་རེད་ཏྲི་ཕེག་ཏར་ལབ་དུས་བར་ད་ཁ་ཤས་ཅིག་ཆགས་དགོས་དེས་ན་ཏྲི་ཡོད་མཁན་དེ་ནས་ཁ་ཤས་ཆགས་དགོས། དེ་འདྲ་ཡིན་དུས་ལ་སྤུ་གུ་ཁོ་རེ་གི་དུས་ཚོད་ག་དུས་ཀྱི་སྤུ་གུ་ཡིན་མེད་དང་ཧན་འདི་ལ་སློབ་གསོ་ག་འདྲས་ཅིག་སྤྲོད་དགོས་ཀྱི་རེད་ད་དེ་ཚོ་ཏྲའི་བསམ་བློ་གཏང་དགོས་དེ་ཕ་མའི་ངོས་ནས་གལ་ཆེན་པོ་རེད་ཤག་འདི་ལ་ང་ཚོས་ཀྱི་ད་ལྟ་ཡག་ཤོས་འདྲ་པོ་དེ་ག་རེ་ཐོན་གྱི་ཡོད་རེད་ཟེར་ན། ད་སེམས་ཚོར་གྱི་དབང་གིས་ཡིད་ཆེས་ཅིག་ལས་ཡིད་ཆེས་འདིའི་དབང་གིས་ང་ཚོ་མ་ལ་སྤྱོད་པ་ཅིག་བསྐྲུན་སྡུག་བྱས་ནས་འགྲོ་གི་ཡོད་པ་གཅིག་ང་ཚོས་མཐོང་གི་ཡོད་རེད། བྱས་དུས་ག་ལ་ཕ་མ་ཚོའི་ངོས་ནས་སྤྱོད་པ་དེ་ག་རང་ལ་མ་བལྟས་བྱས་རྗེས་འདིའི་རྒྱབ་ལོགས་གི་སྤུ་གུ་གི་སེམས་ཀྱི་འཁྱེར་སོ་དེ་ག་འདྲས་ཅིག་ཆགས་ཀྱི་འདུག་ཡིད་ལོག་དེ་ག་འདྲས་ཅིག་ཆགས་ཀྱི་འདུག་ཡིད་ལོག་དེ་ཡོང་དགོས་ཟེར་གྱི་རོགས་པ་ག་རེ་ག་རེ་རེད་བཞག་ཨ་ནི་འདི་ཡི་གི་ཨ་ནི་སེམས་ཚོར་ག་རེ་བསྐྲུན་གི་འདུག་འདི་ཚོ་ཆ་ཚང་ལ་ཕ་མས་གི་བལྟ་ཐུབ་པ་ཡིན་ན་ཨ་ནི་ཏན་ཏན་ངས་ཟེར་ན

ཏེ Yale University གི་ད་ལྟ་ད་སེམས་ཁམས་ཐོག་ལ་ཡང་ཞིབ་འཇུག་གནང་མཁན Professor Alan Kazdin ཞུ་མཁན་ཞིག་འདུག་ཁོ་རང་གིས་ཞིབ་འཇུག་གནང་པའི་ནང་ལ་ག་རེ་གསུངས་འདུག་ཟེར་ན་ད་ད་ལྟ་ཆ་འཇོག་གནང་ཡ་དང་སྤུ་གུར་བཀའ་བཀྱོན་གནང་ཡ་དེ་སྐོར་རེད། སྤུ་གུ་གཅིག་གིས་སྤྱོད་པ་ངན་པོ་བྱེད་ཀྱི་འདུག་ན་དེ་ལ་ཡ། ཉེས་རྡུང་བཀའ་བཀྱོན་བཏང་བ་ལས་སྤུ་གུ་ལ་ཡ་སྤྱོད་པའི་ནང་ལ་བཟང་བའི་ཆ་དང་ད་ངན་པའི་ཆ་གཉིས་ཡོད་རེད་བ་ངན་པ་དེ་ལ་ཡ་ད་ཨུ་ཚུགས་མ་རྒྱབ་བྱས་ཁྱེད་རང་ལ་ཡ་བཟང་ཆ་དེ་འདུག་ད་དེའི་ཐོག་ནས་ཨ་ནི་སེམས་ཤུགས་སྤར་བྱས་ནས

ལགས་རེད་ད་སྤྱི་བཏང་སྤུ་གུ་འཚར་ལོངས་བྱས་པའི་རྗེས་ལ་ཡ་སྤྱི་ཚོགས་ཀྱི་ནང་ལ་འགན་ཁྱེར་ཐུབ་མཁན་གྱི་མི་གཅིག་བཟོ་དགོས་ཡ་དེ་ད་གལ་ཆེ་ཤོས་ཆགས་ཀྱི་ཡོད་རེད་བ་གཅིག་མི་ཡག་པོ་གཅིག་པོ་མ་རེད་འགན་ཁྱེར་ཐུབ་མཁན་ད་ང་རང་ཚོའི་བོད་པའི་སྤུ་གུ་ལ་ཡ་འགན་བསླབ་ཡ་འགན་ཁུར་བསླབ་ཡ་དེའི་ཐོག་ལ་ཡ་ཨ་ནི་ཕ་མའི་ངོས་ནས་སློབ་གསོ་ལ་དེ་ག་འདྲས་རེད་ཅིག་སྤྲད་དགོས་ཡིན་ན། སྤྱི་བཏང་དངོས་གནས་དྲང་པོ་ཞུ་བ་ཡིན་ན་ང་ཚོའི་ནོར་གྱི་ནང་ནས་ནོར་ཡོད་ན་མེད་ན་དེ་སོ་སོའི་ཕྲུ་གུ་དེ་ཆགས་བསྡད་ཀྱི་ཡོད་རེད།

དུས་ཚོད་སྤྲད་ཡས་ཀྱི་བསམ་བློ་བཏང་སྟངས་དེ་ལ་ཏོག་ཙམ་འགྱུར་བ་ཕྱིན་པ་ཡིན་ན་ཨ་ནི་ཏན་ཏན་ངས་ཟེར་ན་སྤུ་གུ་འདིའི་མཉམ་པོ་ལ་དུས་ཚོད་བཏང་ཐུབ་ཀྱི་རེད་སྐད་ཆ་བཤད་ཐུབ་ཀྱི་རེད་ད་ག་ནང་བཞིན་ག་རེ་ཡིན་ནའང་བྱེད་ཐུབ་ཀྱི་རེད་ང་ཚོའི་དེང་སང་གི་དུས་ཚོད་འདི་ལ་མཐུན་རྐྱེན་བཟང་པོ་ཞེ་པོ་ཡིན་དུས་བ་ལ་སྤུ་གུ་ལ་ཧ་ལམ་ཧ་ལམ་དུས་ཚོད་སྤྲད་ཀྱི་མ་རེད་རྗེས་ལ་ག་རེ་བཤད་ཀྱི་འདུག་ཟེར་ན་ཨ་ནི་མོ་པལ་གྱིས་འཕྲོ་བརླག་བཏང་གི་འདུག་ཀམ་པུའུ་ཏར་གྱིས་འཕྲོ་བརླག་བཏང་དེ་ཚོ་ཚང་མ་སྐྱག་རྫུན་རང་རེད། སྐྱག་རྫུན་རང་རེད་དྲང་པོ་ཞུ་ན་ཕ་མས་ཀྱི་དུས་ཚོད་སྤྲད་ཀྱི་ཡོད་མ་རེད་སྤྱི་ཚོགས་ཀྱིས་དུས་ཚོད་སྤྲད་བཅུག་གི་ཡོད་མ་རེད་དེ་འདྲས་ཡིན་དུས་ག་ལ་གནས་སྟངས་ཀྱི་ཐོག་ནས་དུས་ཚོད་རག་གི་ཡོད་མ་རེད་དེ་འདྲས་རེད་མ་གཞི་ཕ་གིས་འཕྲོ་བརླག་རྩ་བ་ཉིད་ནས་བཏང་གི་ཡོད་མ་རེད་བསམ་ང་ཚོའི་གི་བཟང་སྤྱོད་ལྡན་པའི་གི་མི་མཚན་ལྡན་ཅིག་བཟོ་དགོས་ཀྱི་ཡོད་རེད་བཟོ་དགོས་ཀྱི་དུས་ག་ལ་བཟང་སྤྱོད་ཀྱི་སྐད་ཆ་ག་ཚོད་བཤད་ཀྱི་ཡོད་རེད་ཉི་མ་གཅིག་གི་ནང་ལོགས་སྤུ་གུ་མཉམ་པོ་ལ་ཧ་ལམ་ཧ་ལམ་ང་ཚོ་མ་ཟེར་ན་ཀླད་ཀོར་རེད་བསམ་གྱི་འདུག། ད་ང་རང་ཚོ་ནང་པ་ཡིན་པའི་ཆ་ནས་ལས་རྒྱུ་འབྲས་དང་ནང་ཆོས་དང་དེ་འདྲས་ཀྱི་ཐོག་ནས་སྐད་ཆ་བཤད་དགོས་ཀྱི་ཡོད་རེད་སྤུ་གུ་མཉམ་པོ་ལ་ཉིན་མ་གཅིག་གི་ནང་ལོ་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་ལོ་ག་ཚོད་བཤད་དགོས་རེད་ཧ་ལམ་ཧ་ལམ་ལས་དགོས་རེད་དེ་འདྲ་ཡིན་དུས་ལ་རེ་བ་རྒྱག་ཡ་གེ་གེ་མི་འདུག་ད་ང་ཚོ་ག་བ་རུ་འགྲོ་བསྡད་ཀྱི་ཡོད་རེད་ཟེར་ན་ཨེ་ནི་ཨང་ཀི་ལ་ད་ག་ནང་བཞིན་སྤུ་གུ་དེ་དང་པོ་འཛིན་གྲྭ་ལ་འགྲོ་དགོས་རེད་ཆུ་ཚོད་ལྔ་དྲུག་བདུན་ཙམ་ཕ་གི་བྱས་ཚར་བའི་རྗེས་ལ་ཨེ་ནི་སྐད་སྦྱང་ག་འགྲོ་དགོས་རེད་ཟུར་སྦྱོང་བྱེད་ག་འགྲོ་དགོས་རེད་ཨང་རྩིས་སྦྱང་ག་འགྲོ་དགོས་རེད་རྩེད་མོ་རྩེ་ག་འགྲོ་དགོས་རེད་ད་དེ་འདྲས་དེ་འདྲས་གང་ཡིན་ཟེར་ན་གྲོང་པ་ཁྱིམ་མཚེས་ཀྱི་སྤུ་གུ་ཚོས་དེ་འདྲས་བྱེད་ཀྱི་འདུག་ཁྱོད་རང་ག་རེ་བྱས་ནས་བྱེད་ཀྱི་ཡོད་མ་རེད། ཤེས་ཡོན་སློབ་གསོའི་གི་ཁ་ཕྱོགས་ཡོངས་རྫོགས་མཚུངས་བསྡུར་དང་འགྲན་བསྡུར་སྒང་ལ་ཕྱིན། ཨ་ནི་བཟང་སྤྱོད་ལ་ཡ་དང་མིའི་རིན་ཐང་དང་ད་ག་ནང་བཞིན་ལྷན་སྐྱེས་ཀྱི་མིའི་བཟང་པོའི་ཡོན་ཏན་མངོན་པར་དུ་གསལ་བ་བྱས་ལ་དུས་ཚོད་རྩ་བ་ཉིད་ནས་ཁོ་རང་བཏང་གི་ཁོ་རང་ཡོད་མ་རེད། བཏང་གི་མེད་དུས་ལ་ང་ཚོ་རེ་བ་རྒྱག་ཡ་གང་ཡང་མི་འདུག་དེ་འདྲ་ཡིན་དུས་ངས་ཕ་མ་ཚོ་ལ་ག་རེ་ཞུ་འདོད་བྱུང་ཟེར་ན། ང་ཚོ་མཚུངས་བསྡུར་དང་འགྲན་བསྡུར་བྱས་ན་རྩ་བ་ཉིད་ནས་འགྲིག་གི་མ་རེད་ཟེར་གྱི་འདུག་གང་ཡིན་ཟེར་ན་སོ་སོའི་སྤུ་གུ་དེ་དང་གྲོང་པ་ཁྱིམ་མཚེས་ཀྱི་སྤུ་གུ་དེ་ལོགས་ག་རེད་བལ་ཁོ་རང་ཕ་མ་ལོགས་ག་རེད་ཚང་མ་ལོགས་ག་རེད་དེ་མཚུངས་བསྡུར་བྱེད་དགོས་པ་རྩ་བ་ཉིད་ནས་ཡོད་མ་རེད་སོ་སོའི་སྤུ་གུ་དེ་སོ་སོས་ངོ་ཤེས་པ་བྱས་རྗེས་དེའི་གི་འཚར་ལོངས་ལ་སོ་སོས་རང་གིས་དུས་ཚོད་བཏང་བྱས་བྱས་དེ་དཔེ་མི་སྲིད་གལ་ཆེན་པོ་རེད་ཤག་བསམ་བསམ་འདྲ་བོ་ངས་འདུག་སེ་དྲན་གྱི་འདུག་ལའོ།
ཀརྨ་ལགས་ཀྱིས་ད་རེས་ལམ་སྟོན་གནང་ཡ་དེ་ཚོ་རྒྱ་ཆེ་ས་ནས་ཅིག་སྤུ་གུ་གསོ་སྐྱོང་བྱེད་སྟངས་དེ་ལ་ཡ་ཕ་མའི་འགན་ག་རེ་ཡོད་མེད་དེ་ཅིག་གསུངས་པ་རེད་ཅིག་ཞིབ་ཕྲ་ཆུང་ཆུང་ཆུང་ཆུང་ནས་གསུངས་པ་ཡིན་ན་ནི་ཅིག་ད་དུས་ཚོད་མང་པོ་ཅིག་གསུངས་ཡ་ད་དུང་ལྷག་བསྡད་ཡོད་ཀྱི་རེད་ཡིན་ནའང་ཕ་མས་ཐུགས་སྣང་གནང་དགོས་ཡ་ཀི་རྒྱ་ཆེ་སའི་ལམ་སྟོན་དེ་ཨ་ནི་ཀརྨ་ལགས་ཀྱིས་ད་རེས་ཤེས་ཡོན་སློབ་གསོའི་ལེ་ཚན་དེ་ཐོག་ལ་གནང་བ་ཐུགས་རྗེ་ཆེ། ཐུགས་རྗེ་གནང་དེ་དེ་ལ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད།

དེ་ནས་ཐད་ཀར་རྒྱ་ནག་གཞུང་གིས་གོ་སྒྲིག་བྱས་པའི་མགྲོན་ཁང་དུ་ཁྲིད་སོང། མགྲོན་ཁང་གི་སྒོ་འགྲམ་དུ་ཡང་བོད་མི་མང་ཚོགས་ཀྱིས་ང་ལ་ཐུག་འཕྲད་ཆེད་གྲལ་སྟར་བསྒྲིགས་ནས་སྒུག་འདུག་ཀྱང་རྒྱ་མི་ལས་བྱེད་ཚོས་མགྲོན་ཁང་ནི་བླ་མར་མཇལ་སའི་གནས་མིན་པས་འདིར་མཇལ་ཁ་གནང་ན་མི་འགྲིག་ཅེས་བཀག་སྡོམ་དངོས་སུ་བྱས་བྱུང། མཐར་ཁྲེན་ཏུའུ་གྲོང་ཁྱེར་གྱི་འབྲེལ་ཡོད་དཔོན་རིགས་ཚོས་གྲོང་ཁྱེར་དེར་ཡོད་པའི་འཇམ་དབྱངས་ལྷ་ཁང་ཟེར་བའི་ནང་པའི་དགོན་པ་ཞིག་གི་ནང་དུ་ངས་མང་ཚོགས་ལ་མཇལ་འཕྲད་བྱེད་རྒྱུར་མོས་མཐུན་གྱིས་གོ་སྒྲིག་བྱས་སོང། དེར་ས་གནས་མང་པོའི་སྐུ་ཚབ་དང་འབྲེལ་ཡོད་མང་ཚོགས་ལ་ཐུག་འཕྲད་ཐེངས་དང་པོ་བྱས་པ་ཡིན། འཇམ་དབྱངས་ལྷ་ཁང་གི་ཚོགས་འདུ་དེའི་ཐོག་ཕེབས་པའི་སི་ཁྲོན་ནང་བསྟན་མཐུན་ཚོགས་ཀྱི་ཚོགས་གཙོ་རྒྱ་མི་བླ་རྒན་སྐུ་བགྲེས་པ་ཞིག་འདུག་པ་ཁོང་གིས་ང་ལ་རྒྱལ་བ་རིན་པོ་ཆེའི་སྐོར་བཀའ་འདྲི་མང་པོ་གནང་གི་འདུག་ལ་ཁོང་དེ་སྔ་རྒྱལ་བ་རིན་པོ་ཆེར་མཇལ་མྱོང་མཁན་ཞིག་རེད་འདུག་རྒྱལ་བ་རིན་པོ་ཆེའི་སྐོར་བཤད་པའི་སྐབས་ཁོང་གིས་མིག་ཆུ་གཏོང་གི་འདུག་ཉིན་འདིར་བོད་རིགས་མང་ཚོགས་ལ་ཐུག་འཕྲད་བྱེད་པའི་སྐབས་ངས་ཐེངས་འདིའི་ལྟ་སྐོར་གྱི་འཆར་གཞི་ཞིབ་ཕྲ་བཤད་པ་ཡིན། ང་བོད་དུ་སླེབས་ནས་བཟུང་ལྟ་སྐོར་གྱི་འཆར་གཞི་ཡོངས་བསྒྲགས་བྱས་ནས་ཁ་གསལ་པོར་བཤད་པ་ཐེངས་དང་པོ་ཡིན། སྐབས་འདིར་ངས་བཤད་པའི་ནང་དོན་མདོར་བསྡུས་ན། དོན་ཚན་དང་པོ། རྒྱ་ནག་གཞུང་གིས་ཆོག་མཆན་གནང་བ་ལྟར་ང་བོད་དུ་ཆེད་མངགས་ཁྱེད་ཚོར་ཐུག་འཕྲད་དུ་ཡོང་བ་ཡིན། ཁྱེད་ཚོས་ང་ལ་གང་དུ་ཤོག་ཟེར་ན་དེར་ཡོང་ཐུབ་ཐབས་ཀྱི་འབད་བརྩོན་བྱེད་ཀྱི་ཡིན། རྒྱ་ནག་གཞུང་གིས་ཀྱང་ང་ལ་མཐུན་འགྱུར་གནང་ངེས་ཡིན། འོན་ཀྱང་མི་དམངས་ཀྱིས་དགོས་མེད་ཀྱི་འགྲོ་སོང་གཏོང་མི་དགོས། ལྷག་པར་དུ་སེམས་ཅན་གསོད་མི་ཆོག་པ་མ་ཟད་ང་ལ་དམིགས་བསལ་གྲ་སྒྲིག་བྱེད་མི་དགོས། དོན་ཚན་གཉིས་པ་ང་རྒྱ་ནག་གི་རྒྱལ་ས་པེ་ཅིན་དུ་འགྲོ་འཆར་ཡོད། སྐབས་དེར་རྒྱ་ནག་གི་དཔོན་པོ་འགའ་ཤས་ལ་མཇལ་དགོས་ཀྱི་ཡོད་པས་དེའི་ཐད་འབྲེལ་ཡོད་ལས་བྱེད་ཚོས་གོ་སྒྲིག་གནང་རོགས་ཟེར་ནས་བཤད་པ་ཡིན། འོན་ཀྱང། དཔོན་པོ་སུ་གཅིག་གི་མིང་འདོན་བྱས་མེད། སྐབས་འདིར་ངའི་སེམས་ལ་དཔོན་པོ་འདི་དང་འདི་ལ་ཐུག་དགོས་སྙམ་པའི་འཆར་གཞི་ཞིག་ཡོད། ཁྲེང་ཏུའུ་ཡི་རྒྱ་ནག་གཞུང་གི་དཔོན་རིགས་ཚོས་པེ་ཅིན་དུ་འགྲོ་རྒྱུར་གནམ་གྲུའི་འཛིན་བྱང་རག་གི་མི་འདུག་ལ་སོགས་པའི་ཁག་འདོགས་ས་འདྲ་མིན་ལ་བསྙད་དེ་བདུན་ཕྲག་གཉིས་ལྷག་རིང་ཁྲེང་ཏུའུ་ལ་སྒུག་ཏུ་བཅུག་བྱུང། ང་ཁྲེང་ཏུའུ་ལ་སྡོད་པའི་སྐབས་དགོང་མོ་མགྲོན་ཁང་དུ་སླེབས་དུས་མགྲོན་ཁང་གི་ལས་བྱེད་བོད་རིགས་དང་རྒྱ་རིགས་མང་པོ་ཞིག་གིས་ངའི་སར་ལག་འདོགས་ཆུ་ཚོད་མང་པོ་ཞིག་བྱིན་རླབས་ཞུ་རྒྱུའི་ཆེད་དུ་ལྐོག་ནས་འཁྱེར་ཡོང་གི་འདུག་ལས་བྱེད་ཚོས་སྲུང་མདུད་དང་ཕྲེང་བ་མངོན་གསལ་དོད་པོས་འདོགས་ཆོག་གི་མེད་སྟབས་ཆུ་ཚོད་ལ་བྱིན་རླབས་གནང་ན་སྲུང་མདུད་ཀྱི་ཚབ་ཏུ་ཉར་གྱི་ཡིན་ཟེར། ངས་ཁོ་ཚོའི་རེ་འདུན་བཞིན་ཆུ་ཚོད་ལ་བྱིན་རླབས་བྱེད་ཀྱི་ཡོད་སྟབས་མགྲོན་ཁང་གི་ལས་བྱེད་བརྒྱུད་ནས་མི་མང་པོ་ཞིག་གིས་ཆུ་ཚོད་བསྐུར་ཡོང་སྟེ་ཉིན་རེ་བཞིན་ཆུ་ཚོད་ཇེ་མང་རེད་འདུག་འདི་ལྟ་བུའི་གནས་ཚུལ་འདི་སྔོན་རྒྱལ་བ་རིན་པོ་ཆེ་ར་ཤི་ཡ་རྒྱལ་ས་མོ་སི་ཀོ་ལ་ཕེབས་པའི་སྐབས་སུ་ཡང་བྱུང་ཡོད་འདུག་སྐབས་དེར་ར་ཤི་ཡ་དམར་པོ་ཡིན་པས་ཡུལ་དེའི་དཔོན་པོ་དང་ལས་བྱེད་ཚོས་སྐུ་སྲུང་བརྒྱུད་ནས་རྒྱལ་བ་རིན་པོ་ཆེར་རང་རང་གི་ཆུ་ཚོད་ལ་བྱིན་རླབས་ཞུས་ཡོད་འདུག་དེ་བཞིན་དུ་བོད་ཀྱི་ས་ཁུལ་ཁག་ཏུ་འགྲོ་བའི་སྐབས་ངས་བོད་རིགས་ཏང་ཡོན་དང་དཔོན་པོ་ཚོར་རྒྱལ་བ་རིན་པོ་ཆེའི་སྐུ་པར་དང་སྲུང་མདུད་མ་ཎི་རིལ་བུ་སོགས་བྱིན་རྟེན་དུ་སྤྲད་དེ་དེ་མ་ཐག་ཏུ་རང་གི་ཞྭ་མོའི་ནང་དུ་བཅུག་སྟེ་མགོ་ལ་གྱོན་ནས་འགྲོ་གི་འདུག་ལྷ་སར་ཐེངས་ཤིག་བོད་རིགས་ཏང་ཡོན་པ་ཞིག་ངའི་སར་སླེབས་བྱུང་དེ་དུས་བོད་མི་མཇལ་ཁ་ཞུ་མཁན་མང་པོ་ཞིག་ཡོད། ཁོས་སྒོ་ཁར་ཐ་མག་འཐེན་ཞོར་དུ་རྐུབ་སྟེགས་ལ་བསྡད་ནས་ཆོས་དད་མེད་པའི་རྣམ་འགྱུར་མངོན་གསལ་གྱིས་སྟོན་གྱི་འདུག་མཚམས་ཤིག་ཁོས་ང་ཏང་ཡོན་ཡིན་པས་ཆོས་དད་ལ་དད་པ་མེད་ཀྱང་ངའི་ནང་མི་ཚོ་ལ་རྨོངས་དད་ཡོད་པས་རིན་པོ་ཆེའི་མཇལ་ཁར་ཁྲིད་ཡོང་བ་ཡིན་ཟེར། ཁོས་དེ་ལྟར་བྱེད་དགོས་དེ་ནི་མི་གཞན་པའི་མཐོང་སྣང་ལ་ཁོས་གུང་ཁྲན་ཏང་གི་སྒྲིག་ཁྲིམས་དང་མ་འགལ་བ་བྱས་ཡོད་མདོག་སྟོན་ཆེད་རེད།

ཐེངས་འདིའི་དཔེ་སྟེགས་བུ་སྐྱེད་ཚལ་བཞི་པའི་ཕྱི་དྲིལ་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་འདུག་ཡོད། ལྔ་པ། རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ལྟ་སྐོར། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོའི་ཟླ་བ་བདུན་པའི་ཚེས་བཅུ་གསུམ་ཉིན་ང་ཚོ་ཁྲེང་ཏུ་ནས་མཁའ་ལམ་བརྒྱུད་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་འབྱོར་སྐབས་གནམ་ཐང་དུ་ཅ་ལག་སྔོག་བཤེར་དང་ངོ་རྟགས་ལག་ཁྱེར་ཞིབ་བཤེར་བྱེད་པ་སོགས་རྒྱ་ནག་ནང་ཁུལ་དུ་འགྲུལ་བཞུད་བྱེད་པ་ལ་ཡང་ཕྱི་རྒྱལ་ཞིག་ལ། འགྲོ་སྐྱོད་བྱེད་ཀྱི་ཡོད་པ་ལྟ་བུའི་དཀའ་ངལ་དང་རྙོག་དྲ་ཆེན་པོ་འདུག་རྒྱ་ནག་གི་རྒྱལ་ས་པེ་ཅིང་ལ་གནམ་གྲུ་ནས་འགྲོ་ཆོག་པའི་ངོ་སྤྲོད་ལག་ཁྱེར་དཔར་དང་ལྡན་པ་ཞིག་དགོས་ཀྱི་འདུག་སྐབས་དེར་ང་དང་རྒྱ་གར་ནང་ཨ་ཁུ་དཔལ་ལྡན་དང་བཅས་རྒྱ་གར་ནས་ཡོང་བའི་མི་ལྔ་དང། སྟག་ཚང་ལྷ་མོ་ནས་ངའི་ཚ་བོ་ཨ་ལགས་ཚང་དང། རྔ་པ་ནས་ར་ཁོ་བཅས་བསྡོམས་ང་ཚོ་མི་བདུན་ཡོད་པའི་ཐོག་ཁྲེང་ཏུའི་འཐབ་ཕྱོགས་གཅིག་གྱུར་དང་མི་རིགས་དོན་གཅོད་ལྷན་ཁང་གི་ལས་བྱེད། སྐད་སྒྱུར་བུད་མེད་ཞིག་བཅས་ང་ཚོ་མི་བཅུ་གྲངས་ཤིག་ཡོད། པེ་ཅིང་དུ་རྒྱ་ནག་གཞུང་གི་ལས་བྱེད་པས་ང་ལ་སྣེ་ལེན་ཤིན་ཏུ་ཡག་པོ་བྱས་བྱུང་བ་དང་ཕ་རན་སི་ནས་ཐོན་པའི་རླངས་འཁོར་ཆུང་བ་ལྔ་ང་ཚོ་ལ་འགྲོ་ཆེད་དུ་གོ་སྒྲིག་བྱས་འདུག་ང་ཚོ་པེ་ཅིང་གྲོང་ཁྱེར་ནང་ལྟ་སྐོར་དུ་བསྐྱོད་སྐབས་ཁྲེང་ཏུ་ནས་མཉམ་དུ་ཡོང་བའི་ཟི་ཁྲོན་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་ལས་བྱེད་དང་མི་རིགས་ལས་དོན་ཁང་གི་ལས་བྱེད་དེ་བཞིན་པེ་ཅིང་ནས་དབུས་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་ལས་བྱེད་དང་མི་རིགས་ལས་དོན་ཁང་གི་ལས་བྱེད། ས་གནས་གང་དུ་སོང་ཡང་ས་གནས་དེའི་འབྲེལ་ཡོད་དཔོན་པོ་ཞིག་བཅས་རྒྱ་མིའི་ལས་བྱེད་མང་པོ་ཞིག་ང་ཚོ་དང་མཉམ་དུ་ཡོང་གི་ཡོད་པ་མ་ཟད་རླངས་འཁོར་ནང་ང་དང་མཉམ་དུ་རྒྱ་མིའི་ལས་བྱེད་གཅིག་གཉིས་ཤིག་ངེས་པར་དུ་ཡོང་གི་ཡོད་ལ་ལམ་བར་དུ་ངའི་ཁ་སྔོག་ཐབས་སུ་སྐད་ཆ་འདྲ་མིན་འབད་བརྩོན་ཆེན་པོས་དྲིས་ཀྱི་འདུག་མཚམས་རེར་ཟ་ཁང་དུ་ཁ་ལག་ཟ་བའི་སྐབས་རྒྱ་མིའི་དཔོན་པོ་འགའ་ཤས། ར་བཟི་བ་ལ་ཁ་གཡར་ནས་སྐད་ཆ་ངན་པ་དང་ཚིག་རྩུབ་འདྲ་མིན་ཡང་ཤོད་ཀྱི་འདུག་པེ་ཅིང་དུ་སླེབས་པ་དང་ང་ལ་སྣེ་ལེན་བྱེད་མཁན་དཔོན་པོ་དེས་ཁྱེད་རང་ལྟ་སྐོར་དང་དཔོན་པོ་སུ་དང་སུ་ལ་མཇལ་འཕྲད་བྱེད་དགོས་ཀྱི་ཡོད་ཟེར་ནས་དྲིས་བྱུང། ཀུན་གཟིགས་པཎ་ཆེན་རིན་པོ་ཆེར་མཇལ་དགོས་ཀྱི་ཡོད་ཅེས་བཤད་པར་པཎ་ཆེན་རིན་པོ་ཆེ་ད་ནངས་ཞོགས་པ་ཤིན་ཅང་ལ་ཕེབས་ཚར་བ་རེད་ཟེར་གྱི་འདུག་ང་ལ་ཁྲེང་ཏུ་རུ་བདུན་ཕྲག་གཉིས་ཙམ་རིང་སྒུག་ཏུ་བཅུག་པའི་རྒྱུ་མཚན་ནི། ཀུན་གཟིགས་པཎ་ཆེན་རིན་པོ་ཆེ་ཤིན་ཅང་ལ་ཕེབས་པའི་དུས་ཚོད་འདི་སྒུག་པ་ཞིག་ཡིན་པ་གཞི་ནས་ཤེས་རྟོགས་བྱུང། ཁོ་ཚོས་པཎ་ཆེན་རིན་པོ་ཆེ་ཤིན་ཅང་ལ་ཕེབས་པ་དང་ང་པེ་ཅིང་དུ་ཡོང་བའི་དུས་ཚོད་གཉིས་ཏག་ཏག་གཅིག་ཏུ་འཁེལ་བར་བཟོས་འདུག་འོན་ཀྱང་ཁོ་ཚོས་པཎ་ཆེན་རིན་པོ་ཆེ་དང་ཁྱེད་གཉིས་ཁ་པར་ཐོག་ཞལ་བརྡ་གནང་ཆོག་གི་རེད། སྐད་ཆ་གང་བཤད་ཁྱེད་རང་གི་རང་དབང་ཡིན། དེ་ལ་ཉན་མཁན་དང་སྟངས་འཛིན་བྱེད་མཁན་སུ་གཅིག་ཀྱང་མེད་ཅེས་བཤད་ནས་ང་ལ་ཁ་པར་འབྲེལ་མཐུད་བྱས་བྱུང། ངས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ལ་ཁ་པར་གྱི་ཐོག་ནས་འཚམས་འདྲི་ཞུས་ཏེ་རྗེས་སུ་མཇལ་རྒྱུའི་སྙན་སེང་ཞུས་པ་ཡིན། ངས་ད་དུང་པེ་ཅིང་དུ་ཏེང་ཞའོ་ཕིང་དང་འབའ་པ་ཕུན་ཚོགས་དབང་རྒྱལ། ང་ཕོད་ངག་དབང་འཇིགས་མེད་སོགས་དཔོན་རིགས་ཁག་ལ་མཇལ་འཕྲད་ཀྱི་རེ་འདུན་ཞུས་པ་ཡིན། ཁོ་ཚོས་ཁྱེད་ཏེང་ཞའོ་ཕིང་ལ་ཐུག་ནས་སྐད་ཆ་གང་བཤད་རྒྱུ་ཡོད་ཟེར་གྱི་འདུག་པར་ངས་ཏེང་ཞའོ་ཕིང་ལ་ཞུ་རྒྱུའི་སྐད་ཆ་ག་རེ་ཡོད་པ་དེ་ཁོང་ལ་མཇལ་སྐབས་ཞུ་དགོས་ཀྱི་རེད་མ་གཏོགས་ཁྱེད་ཚོ་ལ་ཞུ་དགོས་པ་ཞིག་མ་རེད། ང་ཁོང་དང་ཐུག་པའི་སྐབས་བཤད་ཀྱི་ཡིན་ཞེས་བཤད་པ་ཡིན། ང་ཏེང་ཞའོ་ཕིང་དང་ཐུག་འཕྲད་སྐོར་ལ་ཁོ་ཚོ་ཚོགས་འདུ་ཐེངས་མང་པོ་ཞིག་ཚོགས་འདུག་ཐོག་མར་ཐུག་འཕྲད་ཀྱི་རེ་བ་ཡོད་པའི་རྣམ་འགྱུར་བསྟན་བྱུང་ཡང། མཐའ་མར་ཏེང་ཞའོ་ཕིང་པེ་ཏའེ་མཚོ་ཁར་ཚོགས་འདུ་ལ་འགྲོ་རྒྱུའི་སྐབས་ཁེལ་ཏེ་དུས་ཚོད་ཀྱི་སྟབས་འགྲིག་པོ་མི་འདུག་ཅེས་པར་ཁ་པར་གཡར་ནས་ཐུག་འཕྲད་མི་ཐུབ་པ་གསལ་པོ་བྱས་སོང། སྐབས་དེར་ང་ཐུག་འཕྲད་བྱེད་སའི་རྒྱ་ནག་གཞུང་གི་དཔོན་པོ་མཐོ་ཤོས་ནི་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགན་འཛིན་གཞོན་པ་ཅང་ཕིན་ཟེར་བ་དེ་ཡིན། ཅང་ཕིན་གྱིས་ང་ལ་རྒྱ་ནག་གཞུང་གིས་རྒྱལ་བ་རིན་པོ་ཆེའི་ཐོག་འཛིན་པའི་དོན་ཚན་ལྔ་ཟེར་བ་དེ་དོན་ཚན་རེ་རེ་བྱས་ནས་བཀླགས་བྱུང། ངའི་མཐོང་ཚུལ་ལ་ཁོ་དཔོན་པོ་མཐོ་པོ་ཡིན་ཡང་སྐད་ཆ་བཤད་པའི་སྐབས་ཁོ་རང་ལ་དབང་ཆ་མེད་པ་དང་ཁོ་རང་གི་བསམ་ཚུལ་བཤད་པའི་སྤོབས་པ་དང་གདེང་ཚོད་གཏན་ནས་མི་འདུག་དོན་ཚན་ལྔ་ཟེར་བ་འདི་བྲིས་བཤུས་བྱས་པའི་ཤོག་ལྷེ་ཞིག་གློ་ཁུག་ནས་ལེན་ཐུབ་ལ་མི་ཐུབ་ཀྱིས་བླངས་ཏེ་ཀློག་གི་འདུག་ངས་ཁོ་ལ་ཁྱེད་ཀྱིས་སྐྱོར་བའི་དོན་ཚན་འདིའི་ནང་དུ་བོད་མི་རིགས་ཀྱི་བདེ་སྡུག་དང་འབྲེལ་བའི་གནད་དོན་གཏན་ནས་མི་འདུག་ཡོངས་རྫོགས་རྒྱལ་བ་རིན་པོ་ཆེའི་སྐུ་སྒེར་དང་འབྲེལ་བའི་གནས་ཚུལ་ཤ་སྟག་རེད་འདུག་ཅེས་བཤད་པ་ཡིན། ཅང་ཕིན་གྱིས་ཁྱེད་རང་སྒེར་ལ་དེ་མིན་གྱི་རེ་འདུན་ག་རེ་ཡོད་ཅེས་དྲིས་བྱུང་བར། ངས་ང་ད་རེས་བོད་དུ་ཡོང་བ་ནི་གཙོ་བོ་འབྲེལ་ཡོད་ཚོ་ལ་ཐུག་འཕྲད་ཀྱི་ཆེད་དུ་ཡོང་བ་ཡིན་པས་ཟི་ཁྲོན་དང་ཀན་སུའུ། མཚོ་སྔོན་བཅས་ཞིང་ཆེན་གསུམ་གྱི་ནང་ཀིརྟི་ཚང་དང་འབྲེལ་ཡོད་ས་ཁུལ་ཡོངས་རྫོགས་ལ་ལྟ་སྐོར་དུ་འགྲོ་ཆོག་པའི་ཆོག་མཆན་དགོས་ཞེས་ཞུས་པ་ཡིན། གལ་སྲིད་ངས་ཁྲེང་ཏུའུ་ཡི་རྒྱ་རིགས་དཔོན་པོ་ཚོར་ངའི་རེ་འདོད་གསལ་པོར་བཤད་ཚེ་ཁོ་ཚོས་ངའི་རེ་འདུན་བཀག་འགོག་བྱེད་སྲིད་ལ་བཀག་འགོག་མ་བྱས་པའི་དབང་དུ་བྱས་ཀྱང་ས་ཁུལ་འདི་ཚོར་ལྟ་སྐོར་ཁྱུག་ཙམ་རེ་བྱེད་དུ་བཅུག་ནས་ལམ་སང་ཕྱིར་རྒྱ་གར་ལ་འཕུད་རྒྱུ་ཡིན་པ་ངས་ཚོད་དཔག་བྱེད་ཐུབ་ཀྱི་འདུག་དེ་ལས་པེ་ཅིང་དུ་ཁ་སང་ནས་བཤད་ན་ངའི་རེ་འདུན་ལྟར་ཆོག་མཆན་སྤྲོད་ངེས་ལ། པེ་ཅིང་ནས་ཆོག་མཆན་སྤྲད་ཚེ་ཁྲེང་ཏུ་ནས་བསྐྱར་དུ་བཀག་འགོག་བྱེད་མི་ཐུབ། དེར་བརྟེན་ངས་པེ་ཅིང་དུ་དབུས་གཞུང་དང་ཞིང་ཆེན་རིམ་པའི་འབྲེལ་ཡོད་དཔོན་པོ་མང་པོ་ཡོད་པའི་ཚོགས་འདུ་ཞིག་གི་ཐོག་ང་རང་གི་ལྟ་སྐོར་གྱི་རེ་བ་དང་འཆར་གཞི་རྣམས་གསལ་བོར་བཤད་པ་ཡིན། རྒྱ་ནག་ཏུ་བསྡད་ཚེ་རིང་རྒྱ་བོད་ཀྱི་དཔོན་རིགས་མང་པོ་ཞིག་ལ་ཐུག་འཕྲད་བྱུང། སྤྱི་ཡོངས་ཀྱི་ཆ་ནས་བཤད་ན་རྒྱ་མིའི་དཔོན་རིགས་དང་བོད་རིགས་དཔོན་པོ་ཚོ་སྐད་ཆ་བཤད་སྟངས་འདྲ་བོ་མི་འདུག་བོད་རིགས་དཔོན་པོ་ཚོས་སེམས་ཆུང་དང་འཛེམ་ཟོན་ཆེན་པོ་བྱས་ཏེ་རྒྱལ་བ་རིན་པོ་ཆེའི་སྐོར་ཐད་ཀར་འདྲི་ཕོད་ཀྱི་མི་འདུག་ཀྱང་རྒྱ་མིའི་དཔོན་པོ་ཚོས་ཏཱ་ལའི་བླ་མ་བདེ་པོ་རེད་འདུག་གམ་ཞེས་དྲིས་ཀྱི་འདུག་ལྷག་པར་རྒྱ་མིའི་གྲྭ་པ་རྒན་པ་དེ་སྔ་རྒྱལ་བ་རིན་པོ་ཆེར་མཇལ་མྱོང་བ་ཚོས་གུས་བརྩི་ཟོལ་མེད་ཀྱིས་བཀའ་འདྲི་ཞུ་གི་འདུག་རྒྱལ་བ་རིན་པོ་ཆེར་དད་གུས་ཡོད་པ་སྦ་གསང་བྱེད་ཀྱི་མི་འདུག་བོད་རིགས་དཔོན་པོ་ཚོས་དེ་ལྟར་ཤོད་ཕོད་ཀྱི་མི་འདུག་པེ་ཅིན་དུ་བསྡད་ཚེ་རིང་རི་བོ་རྩེ་ལྔ་ལ་གནས་སྐོར་དུ་ཕྱིན་པ་ཡིན། རྒྱ་ནག་རི་བོ་རྩེ་ལྔ་ནི་རྗེ་བཙུན་འཇམ་པའི་དབྱངས་ཀྱི་གནས་རི་གྲགས་ཆེན་ཞིག་ཡིན་ལ། དབུས་དང་ཤར་ལྷོ་ནུབ་བྱང་བཅས་ཀྱི་རི་རྩེ་ལྔ་ལ་འཇམ་དབྱངས་ཀྱི་གནས་ཡོད། གནའ་སྔ་མོ་ནས་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱིས་གཙོས་བོད་ཀྱི་བླ་ཆེན་ཁག་དང་མང་ཚོགས་དཀྱུས་མ་སོགས་རི་བོ་རྩེ་ལྔ་ལ་གནས་སྐོར་ལ་འགྲོ་མཁན་ཤིན་ཏུ་མང་པོ་ཡོད། རི་བོ་རྩེ་ལྔའི་ས་དབྱིབས་དང་ས་ཆ་ཆགས་སྟངས་ནི་སོག་པོའི་འབྲོག་ས་ཞིག་དང་འདྲ་ལ། ས་ཆ་འདིར་སླེབས་པ་དང་མཐོ་ས་ཞིག་ཏུ་སླེབས་པའི་ཚོར་སྣང་ཡོང་གི་འདུག་འདིར་སོག་པོའི་གནས་སྐོར་བ་ཤིན་ཏུ་མང་པོ་འདུག་ཅིང་ཁོ་ཚོ་བོད་རིགས་དང་འདྲ་བར་ཆོས་དད་ཆེན་པོ་ཡོད་པར་བརྟེན། བླ་མ་ཞིག་མཐོང་བ་དང་འཚང་ཁ་བརྒྱབ་ནས་མཇལ་ཁ་ཞུ་བར་ཡོང་གི་འདུག་ཡིན་ན་ཡང་ཕྱོགས་འདིའི་དགོན་པ་ཐམས་ཅད་ཀྱི་དབང་ཚད་མཐོ་ཤོས་འདི་དགོན་པ་རང་གི་མི་མ་ཡིན་པའི་ཏང་ཡོན་ཚོས་བཟུང་འདུག་དེ་གའི་དགོན་པ་ཁ་ཤས་ཀྱིས་སྣེ་ལེན་ཞུས་བྱུང་བར་དབང་ཆ་མཐོ་ཤོས་འདི་དྲུང་ཡིག་གི་མིང་ཐོག་ལ་བསྐོ་བཞག་བྱས་པའི་རྒྱ་རིགས་ལས་བྱེད་ཅིག་གིས་བཟུང་འདུག་ཁོ་ཚོས་སྐད་ཆ་བཤད་སྐབས་དྲུང་ཡིག་དེའི་ངོ་འཚོ་དགོས་པ་ལས་རང་དབང་གི་ཐོག་ནས་ཤོད་ཐུབ་ཀྱི་མི་འདུག་ཡིན་ན་ཡང་ས་ཆ་འདི་ཤིན་ཏུ་སྐྱིད་པོ་ཡིན་པའི་ཚོར་སྣང་བྱུང་ལ། བཟའ་བཏུང་གི་རིགས་ཀྱང་ཆ་རྐྱེན་འཛོམས་པ་དང་ལག་རྩལ་ཡག་པོ་ཡོད་པའི་ས་ཆ་ཞིག་དང། སྤྱི་ཡོངས་ནས་ཆོས་ལུགས་ལ་དད་པ་ཆེན་པོ་ཡོད་ས་ཞིག་རེད་འདུག། གསན་མཁན་རྣམ་པ་ཚོ། ཐེངས་འདིའི་ཞུ་མཚམས་དེ་གར་བཞག་ནས་ལེ་ཚན་རྗེས་མར་གོང་བཞིན་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་བྲལ་བྱམས་དཔལ་མཚོ་ཡིན།
གསན་མཁན་རྣམ་པ་ཚོས་མཁྱེན་གསལ་ལྟར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དབུས་སྐད་དང་ཁམས་སྐད། ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། དཔྱད་རྩོམ་དང་དཔེ་དེབ་སྦྱར་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཕྱིར་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདིའི་ནང་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་ཆེད་གཏམ་ཁག་གསན་རྒྱུ་དང།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ། གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་དང་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་དེ་བཞིན་གློག་བརྙན་བཟོ་སྐྲུན་པ་མགོ་ལོག་འཇིགས་མེད་ལགས་ལ་ཨ་མི་རི་ཀའི་རྒྱལ་ཡོངས་མང་གཙོ་ཐེབས་རྩ་ཚོགས་པས་བློ་སྟོབས་ཀྱི་གཟེངས་རྟགས་བྱ་དགའ་གནང་འདུག་ལ་ཁོང་གིས་གཟེངས་རྟགས་བྱ་དགའ་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བཙོན་འཇུག་བྱས་པ་དང་འཆི་སྐྱོན་བྱུང་བ་རྣམས་ཀྱི་ཚབ་ཞུས་ནས་བཞེས་གནང་སྐོར་འདི་ཟླའི་ཚེས་དགུ་ཉིན་ཨ་རིའི་རྒྱལ་ཡོངས་མང་གཙོ་ཐེབས་རྩ་ཁང་གིས་གནས་ཚུལ་སྤེལ་གནང་འདུག། ཡང་ཁ་སང་རེས་གཟའ་མིག་དམར་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི་ནུབ་ཕྱོགས་གྲོང་ཁྱེར་སན་ཧྥི་རན་སིས་ཀོའི་རྒྱལ་སྤྱིའི་གནམ་ཐང་ལ་འབྱོར་མ་ཐག་བོད་མི་དང་ཡུ་གུར་བ། ཧོང་ཀོང་གི་དོན་གཉེར་བ་དེ་བཞིན་རྒྱ་ནག་གཞུང་དང་ལྟ་སྤྱོད་ཐ་དད་འཛིན་མཁན་རྒྱ་མི་བཅས་མི་སྣ་བཅུ་གྲངས་ཤིག་གིས་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་དང་ཤར་ཏུར་ཀི་སི་ཐན་གྱི་རྒྱལ་དར་སོགས་ཕྱར་བ་དང་ཞི་ཡི་དཔལ་འབྱོར་འདི་ནི་མི་གསོད་ཁྲག་སྦྱོར་ཐོག་བཟོས་པ་ཡིན་སྐོར་འབོད་ཚིག་འཁོད་པའི་འཕྲེད་དར་སོགས་ཕྱར་ནས་ངོ་རྒོལ་སྐད་འབོད་གནང་སྟེ་བསུ་བ་བྱས་འདུག། ཡང་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་དམག་དོན་དང་དཔལ་འབྱོར་སོགས་གནད་དོན་མང་པོའི་ཐོག་མ་མཐུན་པའི་དངངས་འཚབ་ཡོད་བཞིན་པ་དང། རྒྱ་ནག་གི་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པའི་སྐབས་དེར། ཨ་རིའི་སྲིད་འཛིན་ཇོ་བྷའི་ཏྲེན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གཉིས། དེ་རིང་གཟའ་ལྷག་པའི་ཉིན་ཨ་རིའི་ནུབ་ཕྱོགས་གྲོང་ཁྱེར། San Francisco། ན་མཇལ་འཕྲད་གནང་འཆར་འདུག།